ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་དྲུག་དང། ཕྱི་ལོ་ཉིས་སྟོང་ཉེར་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཅོ་བརྒྱད། རེས་གཟའ་ཟླ་བ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔའ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ནས་ཕྱི་ཚེས་བཅོ་ལྔ་བར་ཁྱོན་ཉིན་གྲངས་ལྔའི་རིང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་དཔལ་འབྱོར་རྩེད་ཐང་དུ་ལག་ལེན་སོ་བདུན་མའི་གསུང་ཆོས་དང། ནུབ་བྷེང་གྷལ་གྱི་གྲོང་ཁྱེར་ས་ལུ་གྷར་ནང་གི་དཔལ་ལྡན་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་ཡོད་ཅིང། ད་ལན་གོང་ས་མཆོག་གི་གསུང་ཆོས་ཞུ་ཆེད་ཀ་རྡོར་སྒང་གསུམ་དང་ཤི་ལོང་དང་ཨ་རུ་ན་ཅལ་དེ་བཞིན་འབྲུག་ཡུལ་དང་བལ་ཡུལ་བཅས་ནས་བོད་མི་དང་ས་གནས་ཡུལ་མི་དད་ལྡན་པ་ཁྲི་ཚོ་མང་པོ་ཕེབས་ཡོད་པ་དང། ལྷག་པར་དུ་ད་རེས་འབྲུག་ཡུལ་ནས་ཁྱོན་དད་ལྡན་པ་ལྔ་བརྒྱ་ལྷག་ཕེབས་ཡོད་པའི། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་གཏན་འཇགས་སློབ་གྲྭར་བཅུག་པ་མཚམས་འཇོག་བྱ་དགོས་ཞེས་ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་ཆགས་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུངས་པའི་སྐོར་གྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་མི་ལོ་བཅོ་གསུམ་རིང་བཙོན་འཇུག་གི་ཉེས་ཆད་ཕོག་པའི་བོད་ཀྱི་ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས་འདི་ཟླའི་ཚེས་བཅུ་གཅིག་སྟེ་དགུང་གྲངས་ལྔ་བཅུ་ང་བཞིར་གློ་བུར་དུ་དགོངས་པ་རྫོགས་ཡོད་པའི་གནས་ཚུལ་དང་འབྲེལ་བའི་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ནས་ཕྱི་ཚེས་བཅོ་ལྔ་བར་ཁྱོན་ཉིན་གྲངས་ལྔའི་རིང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་དཔལ་འབྱོར་རྩེད་ཐང་དུ་ལག་ལེན་སོ་བདུན་མའི་གསུང་ཆོས་དང། ནུབ་བྷེང་གྷལ་གྱི་གྲོང་ཁྱེར་ས་ལུ་གྷར་ནང་གི་དཔལ་ལྡན་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་ཡོད་ཅིང། ད་ལན་གོང་ས་མཆོག་གི་གསུང་ཆོས་ཞུ་ཆེད་ཀ་རྡོར་སྒང་གསུམ་དང་ཤི་ལོང་དང་ཨ་རུ་ན་ཅལ་དེ་བཞིན་འབྲུག་ཡུལ་དང་བལ་ཡུལ་བཅས་ནས་བོད་མི་དང་ས་གནས་ཡུལ་མི་དད་ལྡན་པ་ཁྲི་ཚོ་མང་པོ་ཕེབས་ཡོད་པ་དང། ལྷག་པར་དུ་ད་རེས་འབྲུག་ཡུལ་ནས་ཁྱོན་དད་ལྡན་པ་ལྔ་བརྒྱ་ལྷག་ཕེབས་ཡོད་པ་འབྲུག་ཡུལ་ནས་ཕེབས་པའི་དད་ལྡན་པ་དབང་ཕྱུག་རྡོ་རྗེ་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་ལ་གསུངས་བྱུང། འབྲུག་ཡུལ་ནས་ཕེབས་པའི་དད་ལྡན་དབང་ཕྱུག་རྡོ་རྗེ་ལགས་ཀྱིས་མུ་མཐུད་གསུངས་པར། ཁོང་གི་མི་ཚེའི་ནང ྋགོང་ས་མཆོག་བརྙན་འཕྲིན་ནང་མཇལ་བ་ཙམ་མ་གཏོགས། མགོན་པོ་གང་ཉིད་དངོས་སུ་མཇལ་མྱོང་མེད་པ་དང། ད་རེས་འདི་གར ྋགོང་ས་མཆོག་མཇལ་བར་དགའ་ཚོར་ཆེན་པོ་དང། སྐལ་བ་བཟང་པོ་བྱུང་ཡོད་པ་དང། ད་རེས ྋགོང་ས་མཆོག་གི་བཀའ་སློབ་གཙོ་བོ་འཛམ་གླིང་འདིའི་སྟེང་ཆོས་ལུགས་མི་འདྲ་བ་མང་པོ་ཡོད་ནའང་ཚང་མས་གཞན་ལ་ཕན་པ་སྒྲུབ་དགོས་པའི་བསླབ་བྱ་གཅིག་མཚུངས་ཡིན་པས་ང་ཚོས་དུས་རྟག་ཏུ་སེམས་པ་བཟང་པོ་བྱ་དགོས་པའི་བཀའ་གནང་བ་དེ་ངའི་སེམས་ལ་འཇུག་པོ་བྱུང་སོང་ཞེས་གསུང་གི་འདུག། ཡང་ས་གནས་ཡུལ་མི་དད་ལྡན་པ་སྒྲོལ་མ་རྟ་མང་ལགས་ཀྱིས ྋགོང་ས་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་ནའང་སེམས་ཅན་ཐམས་ཅད་ཀྱི་དོན་དུ་ས་ཐག་རིང་པོ་ནས་འདིར་ཕེབས་ནས་ཆོས་འབྲེལ་བསྩལ་སོང་ང་ཚོ་བསོད་ནམས་ཆེན་པོ་རེད་བསམ་གྱི་འདུག་གང་ཉིད་ཀྱི་བཀའ་སློབ་གཙོ་བོ་ཚང་མ་བདེ་བ་འདོད་མཁན་དང་སྡུག་བསྔལ་མི་འདོད་མཁན་གཅིག་མཚུངས་ཡིན་པ་དང་བདེ་བ་དང་བདེ་སྐྱིད་ངོ་མ་དེ་ཕྱིའི་དངོས་པོ་ནས་མིན་པར་ནང་སེམས་ནས་ཡོང་གི་ཡོད་པའི་བཀའ་སློབ་དེ་ཧ་ལས་པའི་རིན་ཐང་ཆེན་པོ་ཡིན་པ་གསུང་གི་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་སུ་ད་བར་ཆིབས་བསྒྱུར་ཐེངས་བདུན་བསྐྱངས་ཡོད་ཅིང་ཐེངས་དང་པོ་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་སྟོན་པ་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ནས་ལོ་ངོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་དྲན་སྐབས་བོད་ནས་འབྲས་ལྗོངས་བརྒྱུད་རྒྱ་གར་ལ་ཆིབས་བསྒྱུར་བསྐྱངས་ཡོད་པ་དང་ཆིབས་བསྒྱུར་མཐའ་མ་དེ་ཉིས་སྟོང་བཅུ་གསུམ་ལོར་བསྐྱངས་ཡོད་པ་རེད་འདུག། ཡང། རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་ཆུང་ཆུང་ཡན་སྲོལ་རྒྱུན་གྱི་ཆོས་ལུགས་བྱེད་སྒོ་སོགས་ལ་ཞུགས་མི་ཆོག་པའི་དམ་དྲག་བྱེད་ཤུགས་ཆེ་རུ་གཏོང་ཡོད་པ། ད་ལོའི་དགའ་ལྡན་ལྔ་མཆོད་སྐབས་ཀྱི་དམ་དྲག་བྱེད་སྟངས་ལས་གསལ་པོར་མངོན་གྱི་ཡོད་པ་རེད་འདུག། འདི་གར་རླུང་འཕྲིན་ལས་ཁང་གི་འབྲེལ་ཡོད་བརྒྱུད་ནས་ཤེས་རྟོགས་བྱུང་བར་གཞིགས་ན། བོད་མདོ་སྨད་རེབ་གོང་ཕྱོགས་ཀྱི་བོད་མི་ཞིག་གིས་གསུངས་ན། ད་ལོའི་དགའ་ལྡན་ལྔ་མཆོད་ཀྱི་སྐབས་སུ་ཁོང་ཚོའི་བུ་ཕྲུག་གཉིས་ལ་ཆམ་ནད་ཕོག་རྐྱེན་སློབ་གྲྭ་ནས་ནད་དགོངས་ཞུ་དགོས་བྱུང་བ་དང། སྐབས་དེར་སློབ་གྲྭའི་ངོས་ནས་ཕྲུ་གུ་དགའ་ལྡན་ལྔ་མཆོད་ལ་འཁྲིད་རྒྱུ་ཡིན་མིན་ཐད་དྲི་རྩད་བྱས་ཡོད་པ་མ་ཟད། ད་ཆ་འདི་ལྟར་ཕྲུ་གུ་ཆུང་ཆུང་ཚོ་བོད་ཀྱི་སྲོལ་རྒྱུན་གྱི་ཆོས་ལུགས་བྱེད་སྒོ་ཚུན་ལ་ཞུགས་མི་ཆོག་པའི་དམ་དྲག་ཤུགས་ཆེ་རུ་གཏོང་གི་ཡོད་པས་འདི་ལྟར་མུ་མཐུད་སོང་བ་ཡིན་ན་ང་ཚོ་བོད་པའི་བྱིས་པ་རྣམས་ཅུང་མ་འགོར་བར་རྒྱར་འགྱུར་རྒྱུ་རེད་ཅེས་བློ་འཚབ་ཆེན་པོས་འགྲེལ་བརྗོད་གནང་འདུག་གཞན་ཡང་འདི་ག་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང་བ་ལྟར་ན། བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་དགའ་ལྡན་ལྔ་མཆོད་སླེབས་ལ་ཉེ་བ་ནས་བཟུང་རྒྱ་ནག་གཞུང་གིས་གཞུང་གི་ལས་བྱེད་དང་དགེ་རྒན། སློབ་ཕྲུག་སོགས་ལ་ཚོགས་འདུ་དང་འབྲེལ་ནས་དགའ་ལྡན་ལྔ་མཆོད་སྐབས་དགོན་པ་ཁག་ཏུ་མཆོད་མཇལ་དང་གནས་སྐོར་ལ་འགྲོ་སྐྱོད་མི་ཆོག་པའི་བཙན་བཀའ་བཏང་ཡོད་ཅིང། དེ་ཡང་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་འདི་ག་རླུང་འཕྲིན་ཁང་ལ་གསུངས་ན། ད་ལོ་དགའ་ལྡན་ལྔ་མཆོད་ཤར་ལ་ཉེ་བ་ནས་བཟུང་སློབ་གྲྭ་ཁག་གི་དགེ་རྒན་ཚོར་ཚོགས་འདུ་སོགས་དང་འབྲེལ་ནས་དགའ་ལྡན་ལྔ་མཆོད་ལ་མཆོད་མཇལ་མི་ཆོག་པ་དང། ལྷག་པར་དུ་སློབ་མ་ཚོའི་བསམ་བློའི་ནང་ཆོས་ཕྱོགས་ཀྱི་བྱེད་སྒོ་དང་འབྲེལ་བའི་གནས་ཚུལ་སློབ་ཁྲིད་མི་ཆོག་པའི་སྐོར་ནན་བརྗོད་བྱས་ཡོད་པ་རེད་འདུག། དམིགས་བསལ་ལྷ་ས་ལྟ་བུར་མཚོན་ན་ལོ་ལྟར་སྲིད་གཞུང་གི་ལས་བྱེད་མི་སྣ་དང་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་མི་སྟེ་ཏང་ཡོན་ཚོ་སྤྱིར་མཆོད་མཇལ་དང་གནས་སྐོར་བྱེད་པར་འགྲོ་མི་ཆོག་པའི་དམ་བསྒྲགས་བྱེད་ཀྱི་ཡོད་ཀྱང་དེང་སྐབས་གཙོ་ཆེ་ཤོས་སློབ་མ་དང་དགེ་རྒན་ཚོ་མཆོད་མཇལ་མི་ཆོག་པའི་བཀག་འགོག་བྱེད་བཞིན་ཡོད་འདུག་ཡང། ལྷ་ས་ཁུལ་གྱི་བོད་མི་གཞན་ཞིག་གིས། ཁོང་ཚོའི་སྒོ་རའི་ནང། དེ་ཁུལ་གྱི་ལས་བྱེད་ཡོང་ནས་དགའ་ལྡན་ལྔ་མཆོད་ཉིན་མཆོད་མེ་སྤར་ནས་བསྡད་པ་ལས། བར་སྐོར་དུ་མ་འགྲོ་ཞེས་བཙན་བཀའ་ཡང་བཏང་ཡོད་པ་རེད་འདུག། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན། ཕྲན་ལྷུན་གྲུབ་ཚེ་རིང་ཡིན། ཁ་ཉིན་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་བོད་ཀྱི་གཞོན་སྐྱེས་སྙན་ངག་པ་དང་གཞས་ཚིག་རྩོམ་པ་པོ་བོང་སྟག་རི་ལུའམ་དངོས་མིང་ལ་རིན་ཆེན་དོན་གྲུབ་ལགས་མཚོ་ནུབ་ཁུལ་གཏེར་ལེན་ཁའི་གྲོང་ཁྱེར་ནས་ཕ་ཡུལ་བོང་སྟག་ཏུ་འགྲོ་བའི་ལམ་ཁར་དབུས་ཚྭ་མཚོ་དཀར་མོའི་ཉེ་འཁྲིས་སུ་རླངས་འཁོར་གྱི་དོན་རྐྱེན་ཁྲོད་སྐུ་གྲོངས་ཡོད་འདུག། ཁོང་ནི་བོང་སྟག་ནང་རྩོམ་འབྲིའི་ལམ་ནས་ཕ་ཡུལ་གྱི་མི་སེར་ཕལ་བའི་བདེ་སྡུག་སྨྱུག་རྩེ་ནས་བྲིས་ཕོད་མཁན་ཉུང་ཤས་ཤིག་ལས་མེད་པའི་གྲས་དང་ཁོང་གི་ལྷུག་རྩོམ་དང་གོ་བདེའི་ལམ་ནས་ཡི་གེར་ཕབ་པའི་ཁ་སྐད་སྙན་ངག་ལ་རྩོམ་རིག་རིགས་ལ་དུང་བ་ཅན་དང་དམངས་ཁྲོད་དུ་དགའ་མོས་བྱེད་མཁན་མང་པོ་ཡོད་ཅིང། ཁོང་གི་སྨྱུག་ཁ་ནས་སྤྱི་ཚོགས་ཀྱི་སྣང་ཚུལ་ཡ་མ་ཟུང་མཚང་འབྱིན་བྱེད་པ་ནམ་ཡང་གློད་མྱོང་མེད། གཞོན་སྐྱེས་སྙན་ངག་པ་བོང་སྟག་རི་ལུ་ལགས་ནི་དུས་རབས་སྔོན་མའི་ལོ་རབས་བརྒྱད་ཅུའི་ནང་མཚོ་སྔོན་པོའི་བོང་སྟག་ཏུ་སྐྱེས་ཤིང། མཚོ་སྔོན་མི་རིགས་དགེ་ཐོན་སློབ་ཆེན་སློབ་མཐར་ཕྱིན་རྗེས་ཐེམ་ཆེན་རྫོང་མི་རིགས་སློབ་འབྲིང་གི་དགེ་རྒན་ལོ་བཅུ་གྲངས་ལྷག་རིང་གནང་ཞིང། དེའི་ཕྱིར་གཏེར་ལེན་ཁ་གྲོང་ཁྱེར་དུ་ཡོད་པའི་མཚོ་ནུབ་ཁུལ་རྒྱང་སྒྲོག་བརྙན་འཕྲིན་ཁང་དུ་ཕྱག་ལས་གནང་ཡོད་འདུག་ཁོང་ནི་བོང་སྟག་ཏུ་བོད་ཡིག་གི་དུས་དེབ་ཐོག་མ་ཐོ་རེངས་སྐར་ཆེན་དང། ཚགས་པར་ཐོག་མ་ཐེམ་ཆེན་ཚགས་པར་གསར་གཏོད་གནང་མཁན་ཞིག་ཡིན་ཞིང། ཁོང་གིས་བོད་ཡིག་ནང་བྲིས་པའི་སྙན་ངག་དཔེ་དེབ་ང་ངོ་མ་འཚོ་སྡོད་དང། སྙན་ངག་རྒྱལ་མོ་གང། སྙན་ངག་ངོ་མ། ཤ་ཚ་བའི་ལ་སྙན་མོ་མེད། སེམས་ཁུར་ཞིག། ང་ལ་གསལ་ཁ་གཏད་ཡོད་སོགས་དེབ་དྲུག་ཙམ་ཡོད་པ་དང། རྒྱ་ཡིག་ནང་བྲིས་པའི་སྙན་ངག་དེབ་ནུབ་རླུང་ལ་སྒུག་པ། དམངས་སྲོལ་བརྩམས་ཆོས་དཔེ་དེབ། བོད་ཀྱི་གཉེན་བཤད་ཕྱོགས་བསྒྲིགས་དང། དེ་བཞིན་གཞས་ཚིག་བརྩམས་ཆོས། ང་ཚོའི་རྩ་བ་དང། ང་གངས་སེང་དཀར་མོའི་བུ་རྒྱུད་ལ། ཨ་ཅེ་སྒྲོལ་མ། བརྩེ་དུང་ནི་ཀུ་རེ་རྩེ་བ་འདྲ་སོགས་གཞས་ཚིག་བརྒྱ་ལྷག་གླུ་བ་ནམ་མཁའ་གཙོས་བོད་ཁུལ་གྱི་གླུ་བ་དང་གླུ་མ་གྲགས་ཅན་མང་པོས་བླངས་མྱོང་ཡོད་པ་རེད་འདུག་དངོས་བྱུང་བརྙན་འཕྲིན་བརྩམས་ཆོས་གཞན་དང་མཉམ་འབྲེལ་བ་བྱས་པའི། འབྲོག་མོ་ཞིག་གི་ཉིན་གཅིག་ཅེས་པ་སྔ་ཕྱིར་ཨ་མདོའི་བརྙན་འཕྲིན་དང། མཚོ་ནུབ་བརྙན་འཕྲིན་སོགས་པའི་ནང་བཏོན་ཡོད་པ་རེད་འདུག། ཡང། བོད་མི་མང་སྤྱི་འཐུས་ཚོགས་གཙོ་གཞོན་པ་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ཀྱིས་དབུ་ཁྲིད་པའི་སྤྱི་འཐུས་རྒྱུན་ལས་རྣམ་པ་གསུམ་གྱིས་ཉིན་ལྔའི་རིང་རྒྱ་གར་གཞུང་གི་མི་སྣ་རྣམས་ལ་བོད་དོན་ཞུ་སྐུལ་གྱི་ལས་དོན་དེ་ཕྱི་ཚེས་བཅུ་དྲུག་ཉིན་མཇུག་སྒྲིལ་ཟིན་ཡོད་པ་རེད་འདུག་དེ་ཡང་བོད་མི་མང་སྤྱི་འཐུས་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་དང། སྤྱི་འཐུས་གོ་བོ་བློ་བཟང་ཕན་བདེ་ལགས་དང།

བོད་མི་མང་སྤྱི་འཐུས་རྣམ་པས་རྒྱ་གར་གྱི་གྲོས་ཚོགས་འཐུས་མི་རྣམ་པ་གསུམ་ལ་བོད་ནང་རྒྱ་ནག་དམར་པོའི་གཞུང་འོག་བོད་མི་རྣམས་ལ་ཛ་དྲག་གི་དཀའ་ངལ་ཇི་དང་ཇི་འཕྲད་བཞིན་པའི་གནས་ཚུལ་ཁག་སྙན་སེང་དང་འབྲེལ་རྒྱལ་སྤྱིའི་གླེང་སྟེགས་ཁག་གི་ཐོག་དེའི་ཐོག་བློ་འཚབ་དང། གླེང་སློང་གནང་དགོས་པའི་འབོད་སྐུལ་གནང་བར། རྒྱ་གར་གྲོས་ཚོགས་ཀྱི་འཐུས་མི་རྣམ་པ་གསུམ་གྱིས་བོད་མིར་གདུང་སེམས་མཉམ་སྐྱེད་ཡོད་པའི་རྣམ་འགྱུར་དང། བོད་ནང་གི་དྲང་བདེན་གྱི་གནད་དོན་དེར་རྒྱབ་སྐྱོར་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག། དེ་ནས་བོད་མི་མང་སྤྱི་འཐུས་རྣམ་པ་གསུམ། རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པ། Bharat Tibet Sahyog Manch ཞེས་པའི་ཚོགས་པ་དེས་གོ་སྒྲིག་གནང་བའི་བགྲོ་གླེང་ཚོགས་འདུ་ཞིག་ལ་ཚོགས་བཅར་གནང་བར། རྒྱ་གར་གྱི RSS ཚོགས་པའི་དབུ་ཁྲིད་བགྲེས་པ་དང་གོང་ཞུས་རྒྱ་གར་གྱི་བོད་དོན་ཚོགས་པ་དེའི་གཙོ་འགན་སྐུ་ཞབས Indresh Kumar ལགས་ཀྱིས་དྲ་རྒྱའི་ཐོག་གསུང་བཤད་གནང་རྗེས། ཚོགས་པ་དེའི་ཚོགས་མི་བགྲེས་པ་སྐུ་ཞབས Shri R Khrimey དང། Pankaj Goyal དང་བོད་མི་མང་སྤྱི་འཐུས་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་བཅས་པས་བོད་དང་རྒྱ་ནག་གི་དཀའ་རྙོག་སྐོར་གླེང་གནང་བའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག་ཡང་རྒྱ་ནག་གཞུང་གིས་སྲིད་དོན་གྱི་དམིགས་ཡུལ་བཅངས་ནས་པཎ་ཆེན་རྒྱལ་མཚན་ནོར་བུ་དྲིལ་བསྒྲགས་ཀྱི་ཆེད་ཨའོ་མོན་ནང་པཎ་ཆེན་སྐུ་ཐོག་རིམ་པ་དང་འབྲེལ་བའི་འགྲེམས་སྟོན་གྱི་ལས་དོན་ཞིག་སྤེལ་ཡོད་པའི་སྐོར། Tibetan Review། ཞེས་བོད་གནས་བསྐྱར་ཞིབ་ཀྱི་དུས་དེབ་དེའི་ནང་གནས་ཚུལ་བཀོད་ཡོད་པ་རེད་འདུག་ཕྱི་ཚེས་བཅོ་ལྔ་ཉིན་ཨོ་མེན་ནམ། Macau། ནང་སྒོ་འབྱེད་བྱས་པའི་པཎ་ཆེན་སྐུ་ཐོག་རིམ་པ་དང་འབྲེལ་བའི་འགྲེམས་སྟོན་དེར་རྒྱ་ནག་གི་རྒྱལ་ས་པེ་ཅིན་གྱི་འགྲེམས་སྟོན་ཁང་དང། བོད་ཀྱི་གདན་ས་བཀྲ་ཤིས་ལྷུན་པོ་གཉིས་ཀྱི་ཆེས་དཀོན་པའི་དངོས་ཆས་གྲངས་བརྒྱ་དང་སུམ་ཅུ་སོ་བདུན་འགྲེམས་སྟོན་བྱས་ཡོད་པའི་སྐོར་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གིས་སྤེལ་བའི་གནས་ཚུལ་དེའི་ནང་བཀོད་ཡོད་པ་རེད་འདུག་ཕྱི་ཚེས་བཅུ་བདུན་བར་བྱེད་རྒྱུའི་འགྲེམས་སྟོན་དེའི་ནང་པཎ་ཆེན་སྐུ་ཐོག་དྲུག་པས་རྒྱ་ནག་ཆིང་རྒྱལ་རྒྱུད་ཀྱི་རྒྱལ་པོ་ཆིང་ལོང་དང་པེ་ཅིང་ནང་མཇལ་འཕྲད་གནང་བ་དེ་ནི་རྒྱ་ནག་དབུས་གཞུང་དང་བོད་བར་མ་ཟད་བོད་དང་ཆིང་རྒྱལ་རྒྱུད་བར་སྒྱུ་རྩལ་དང་འཕྲུལ་རིག་ཐོག་ཡང་འབྲེལ་ལམ་ཟབ་པོ་ཡོད་པ་མངོན་པར་བྱས་པའི་སྐོར་ཤིན་ཧྭ་གསར་འགྱུར་ལས་ཁང་གིས་བཏོན་པའི་གནས་ཚུལ་དེའི་ནང་བཀོད་ཡོད་པ་རེད་འདུག་ཉེ་བའི་དུས་སྐབས་རྒྱ་ནག་གཞུང་གིས་ངོས་འཛིན་བྱས་པའི་པཎ་ཆེན་རྒྱལ་མཚན་ནོར་བུས་བོད་ཀྱི་ས་ཁུལ་མང་དག་ཅིག་ལ་སྐོར་སྐྱོད་ཀྱིས་རྒྱལ་རབས་ལོ་རྒྱུས་དང་ཁྲིམས་ལུགས་ཐོག་ནས ྋགོང་ས་ཏཱ་ལའི་བླ་མའི་ཡང་སྲིད་ངོས་འཛིན་བྱེད་རྒྱུའི་ཐོབ་ཐང་དེ་ཁོང་ལ་ཡོད་ལུགས་བརྗོད་ཡོད་པ་རེད་འདུག། ཡིན་ནའང་དེ་སྔོན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ངོས་འཛིན་གནང་བའི་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་བསྟན་འཛིན་ཡེ་ཤེས་དཔལ་བཟང་པོ་མཆོག་རྒྱ་ནག་གཞུང་གིས་འཛིན་བཟུང་དོ་དམ་བྱས་ནས་ད་བར་ལོ་ངོ་ཉི་ཤུ་རྩ་བརྒྱད་སོང་ཡང་གང་ཉིད་སྐུ་འཚོ་བཞུགས་སོགས་ཀྱི་གནས་ཚུལ་གང་ཡང་ཤེས་རྟོགས་མེད་པ་ཞིག་བཟོས་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ང་ཚོའི་འཛམ་གླིང་འདིའི་ནང་གནམ་གཤིས་འགྱུར་ལྡོག་གིས་མཚོན་པའི་དཀའ་ངལ་ཁག་ཟློག་ཐབས་སུ་གནས་ཁྱད་པར་ཅན་རྡོ་རྗེ་གདན་གྱི་ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་དང་གང་ཉིད་བྱང་ཆུབ་མཆོད་རྟེན་ལ་གནས་གཟིགས་གནང་བའི་སྐོར་ང་ཚོའི་ཆེད་གཉེར་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་བསྐྱར་དུ་གསན་རོགས་གནང། ྋགོང་ས་མཆོག་གིས་ང་ཚོའི་འཛམ་བུ་གླིང་འདིའི་ནང་གནམ་གཤིས་འགྱུར་ལྡོག་གིས་མཚོན་པའི་དཀའ་ངལ་ཁག་ཟློག་ཐབས་སུ་གནས་ཁྱད་པར་ཅན། རྡོ་རྗེ་གདན་གྱི་ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་མཛད་ཡོད་སྐོར། ད་རིང་མགོན་པོ་གང་ཉིད་ནས་བྱང་ཆུབ་མཆོད་རྟེན་ལ་གནས་གཟིགས་ཕེབས་སྐབས་བཀའ་སྩལ་གནང་སོང། ཟླ་བ་འདིའི་ཕྱི་ཚེས་བཅོ་ལྔ་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་མཛད་དེ།

བྱང་ཆུབ་མཆོད་རྟེན་གྱི་འཛིན་སྐྱོང་གི་ལས་སྣེ་རྣམ་པས་མགོན་པོ་གང་ཉིད་ལ་གུས་ཚུལ་སྣེ་ལེན་གྱིས་མཇལ་དར་སྒྲོན་འབུལ་ཞུས་གནང་སོང་བ་དང། བྱང་ཆུབ་མཆོད་རྟེན་གྱི་གཙོ་འཛིན་བྷིག་ཤུ་ཅ་ལིན་ཌ་ལགས་ཀྱིས་གསུངས་ན་བདག་ཅག་གི་སྟོན་པ་སངས་རྒྱས་པའི་གནས་དེ་ནང་མཆོད་མཇལ་འདྲ་བ་ཚོ་མི་ཚེའི་ནང་ཐེངས་གཅིག་ཡོང་རྒྱུའི་འདུན་པ་བཅངས་བཞིན་པར་གསུངས་པ་འདི་འདྲ་ཁོང་གིས།
དུ་གུ་རུ་ཇི་ཏོ་བཱར་བཱར་ཨཱ་ཏཱ་ཧེ།
གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་དེར་ཡང་ཡང་ཕེབས་ཀྱི་ཡོད་དུས་གནས་དེར་ཁོར་ཡུག་བཟང་པོ་ཞིག་ཆགས་ཤིང་མགོན་པོ་གང་ཉིད་ནས་ནང་ཆོས་དར་སྤེལ་གནང་མཁན་ཡིན་པར་བརྟེན། ཁོང་རྒྱལ་ཁབ་ཕྱི་ནང་གང་སར་མཚན་སྙན་ཁྱབ་ཡོད་པའི་འགྲེལ་བརྗོད་གནང་བྱུང། དེ་མིན་སྐབས་དེར་དད་ལྡན་ཆོས་ཞུ་བ་ཁྱོན་ཆེ་ཞིག་ཕེབས་ལམ་དང་དེ་བཞིན་མཆོད་རྟེན་གྱི་གཡས་གཡོན་དུ་གོང་ས་མཆོག་གི་ཞལ་མཇལ་སྐལ་བཟང་གོ་སྐབས་ཐོབ་ཐབས་སུ་འབད་བརྩོན་གནང་སྟེ། ཞལ་མཇལ་ཐོབ་མཁན་རྣམས་ལ་སྐལ་བཟང་གོ་སྐབས་ཞིག་ཏུ་ངོས་འཛིན་གནང་གི་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ།
རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་གཏན་འཇགས་སློབ་གྲྭར་བཅུག་པ་མཚམས་འཇོག་བྱ་དགོས་ཞེས་ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུངས་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ། བློ་བེ་ལགས་ཀྱིས་བཏང་གནང་བ་ཞིག་བསྐྱར་དུ་གསན་རོགས་གནང། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་བཅའ་སྡོད་སློབ་གྲྭར་བཅུག་པ་མཚམས་འཇོག་བྱ་དགོས་ཞེས་ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས། རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འགྲེལ་བརྗོད་གནང་གི་འདུག་བོད་ནང་བོད་ཕྲུག་ས་ཡ་བརྒལ་བ་རྒྱ་ནག་གཞུང་གིས་གཉེར་བ་གི་བཅའ་སྡོད་སློབ་གྲྭ་ཁག་ཏུ་བཙན་གྱིས་བཅུག་སྟེ། བོད་མིའི་ཆོས་རིག་གོམས་གཤིས་དང་སྐད་ཡིག་སོགས་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བཞིན་པར་བརྟེན། རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭ་གི་ལམ་ལུགས་དེ་འཕྲལ་དུ་མཚམས་འཇོག་བྱེད་དགོས་པ་དང། བཅའ་སྡོད་སློབ་གྲྭའི་སྲིད་བྱུས་དང་འབྲེལ་ཡོད་ཀྱི་རྒྱ་ནག་དཔོན་རིགས་ཚོར་ཕྱིར་རྒྱལ་དུ་ཡོང་བ་གི་ཐོངས་མཆན་བཀག་འགོག་བྱེད་དགོས་པ་སོགས་གསལ་འཁོད་ཀྱི་གྲོས་ཆོད་ཅིག། ཡུ་རོབ་གྲོས་ཚོགས་སུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་བཞི་གི་ཉིན་མོར་བཞག་པ་དེས། རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ངེས་རེད་ཅེས། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅོ་ལྔ་གི་ཉི་མ་འགྲེལ་བརྗོད་གནང་གི་འདུག།
ཨ་ནི་གྲོས་ཆོད་ཀྱི་མཐའ་མ་དེ་ནང་ལོགས་ལ་འདི་གསལ་བསྡད་ཡོད་རེད་དེ་ཡི་གྲོས་ཆོད་ཀྱི་ཡིག་ཆ་དེ་རྒྱ་ནག་གཞུང་ལ་ཕུལ་དགོས་ཡ། མཉམ་འབྲེལ་རྒྱལ་ཚོགས་ལ་ཕུལ་དགོས་ཡ། ཨ་ནི་ཡུ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་སོ་སོ་སུ་ལ་མ། ཕུལ་དགོས་ཡ་གི་གནས་སྟངས་དེ་ཡོད་དུས་ཙམ་པ་ལ་རྒྱ་ནག་གཞུང་ནས་ཡང་ཏན་ཏན་ཤུགས་རྐྱེན་ཅིག་ཐེབས་ཀྱི་རེད་བསམ་གྱི་ཡོད་ག་ཟེར་ན་ད་བོད་རང་ནང་ལོགས་ལ་ང་ཚོ་བྱས་ཐུབ་ཡ་ཟེར་མཁན་མི་འདུག་ག་རྒྱ་ནག་གཞུང་གི་བཙན་གནོན་ཤུགས་ཆེན་པོ་ཞིག་བྱས་བསྡད་ཀྱི་ཡོད་དུས་ཙམ་པ་ལ་ད་བོད་ནང་ལོགས་ལ་སྲིད་བྱུས་དེ་འདྲ་ཅིག་གི་འོག་ནས་འདོད་ནའི་འདྲ་མ་འདོད་ནའི་འདྲ་མ་བཏང་རང་བཏང་ཐུག་ཡ་གི་གནས་སྟངས་ཅིག། རྒྱུ་འདུག་གི་ཡོད་རེད། གཞན་ཡང་སྲིད་སྐྱོང་མཆོག་ནས་སློབ་གྲྭའི་སྐད་ཡིག་དེ་གནས་སྟངས་གཅིག་དང་དེ་ལས་ཛ་དྲག་པོ་གཅིག་ནི་མཐོ་སློབ་སློབ་འཇུག་གི་ཡིག་ཚད་དེ་ཆ་ཚང་བོད་ཡིག་གི་ནང་མེད་པར་རྒྱ་ཡིག་ནང་བཟོ་བཞིན་པ་དེས་མ་འོངས་པར་བོད་ཕྲུག་ཚོས་བོད་ཡིག་སྦྱང་བ་ཡིན་ནའང། མཐོ་སློབ་ཏུ་ཞུགས་པར་དཀའ་ངལ་མང་པོ་ཞིག་འཕྲད་ངེས་ཡིན་པ་རང་བཞིན་གྱིས་གསལ་པོ་ཆགས་ཡོད་པས། ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དགོངས་དོན་དེ་ཡུ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་ལས་གཞི་ཁག་ལག་བསྟར་ཚད་ལྡན་བཟོ་ཐུབ་ན། གནོན་ཤུགས་དེའི་འོག་ནས་རྒྱ་ནག་གཞུང་གིས་བསམ་བློ་མ་བཏང་རང་བཏང་ཆགས་ཀྱི་རེད་ཅེས་འགྲེལ་བརྗོད་གནང་གི་འདུག།
ད་རིང་ཡོ་རོབ་མཐུན་ཚོགས་ཀྱི་གྲོས་ཚོགས་ཀྱི་ངོས་ནས་གྲོས་ཆོད་དེ་བཞག་པ་དང། དེའི་གི་དགོངས་དོན་ཨ་ནི་ཡོ་རོབ་ཀྱི་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་དང་ལས་གཞི་ཚོ་ལ་ལག་བསྟར་ཅིག་ཡང་མེད་ན་ཚད་དང་ལྡན་པ་ཅིག་བཟོ་ཐུབ་པ་ཡིན་ན་ཨ་ནི་ཏན་ཏན་རྒྱ་ནག་གཞུང་ལ་ཡང་ཤུགས་རྐྱེན་ཐེབས་ཡ་དང་རྒྱ་ནག་གཞུང་ངོས་ནས་ད་ད་ལྟ་ཡོ་རོབ་མཐུན་ཚོགས་གཅིག་པུ་མ་ཡིན་པའི་ཀྱི་རྒྱལ་ཁབ་གཞན་པ་མང་པོས་ཀྱི་བསམ་ཚུལ་བཏོན་ཡོད་རེད་དེའི་སྒང་ལ་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཞིག་གིས་བཏོན་ཡོད་པའི་སོང་ཙང་དེའི་ཀྱི་གནོན་ཤུགས་ཀྱི་འོག་ནས་རྒྱ་ནག་གི་བསམ་བློ་མ་བཏང་རང་བཏང་ཅིག་བྱེད་དགོས་ཡག་ཅིག་ཏན་ཏན་ཆགས་ཀྱི་རེད་བསམ་གི་འདུག་ཡིན་པ་ཡིན་ནས་སྲིད་ཇུས་རང་ལ་འགྱུར་བ་ཐེབས་ཐུབ་ཡག་གི་ནུས་པ་ཡོད་དང་མེད་ཟེར་མཁན་དེ་དག་རྒྱ་ནག་འགོ་ཁྲིད་ཚོ་གི་བསམ་བློ་བཏང་སྟངས་ལ་རག་ལས་ཀྱི་རེད་བ། ཡང་ཁོང་གིས་གྲོས་ཆོད་དུ་བཞག་ཐུབ་པ་ནི་འདས་པའི་ལོ་གཅིག་ལྷག་གི་རིང་དོན་གཅོད་ལས་ཁུངས་སོགས་ཀྱིས་དཀའ་ལས་བརྒྱབ་པ་གི་གྲུབ་འབྲས་ལ་བརྟེན་ནས་བྱུང་བ་ཟིག་སྟེ། ད་ལྟའི་གྲོས་ཆོད་འདི་ནི་ངོ་བོ་གཅིག་དང་དེའི་རྗེས་ལ་ཨ་མི་རི་ཁ་གི་གྲོས་ཚོགས་སུ་བོད་ཀྱི་ལོ་རྒྱུས་དང་གནས་བབ་སོགས་ལ་གྲོས་ཆོད་དུ་འཇོག་ཐུབ་ཐབས་དང། གོང་ས་མཆོག་གི་ཡང་སྲིད་དང་འབྲེལ་བ་གི་ཐད་དུ་ད་ལྟའི་འདི་རུ་ཚིག་གི་སྙིང་བསྡུས་ཟིག་མ་གཏོགས་མེད་སྟབས། དེ་ཚོ་ཁ་གསལ་ཆགས་པ་གི་གྲོས་ཆོད་དུ་འཇོག་ཐུབ་པར་ང་ཚོས་མུ་མཐུད་ནས་འབད་བརྩོན་ཞུ་རྩིས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་ད་ལྟ་གྲོས་ཆོད་དེ་ངོ་བོ་གཅིག་རེད་དེའི་རྗེས་ལ་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་དང་གནས་བབ་དེ་ཚོའི་སྒང་ལ་གྲོས་ཆོད་དེ་འདྲ་བཞག་ཐུབ་པ་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡང་སྲིད་དང་འབྲེལ་བའི་གི་ཐོག་ནས་ཡིན་པ་ཡིན་ནས་ད་ལྟ་འདི་ལ་ཚིག་དེ་སྙིང་བསྡུས་ཅིག་མ་གཏོགས་ཡོད་མ་རེད། དེ་ཚོ་ད་ཅིག་ཁ་གསལ་བཞག་ཐུབ་ཡག་ལ་ཆ་ཆ་བྱས་ནས་གྲོས་ཆོད་བཞག་ཐུབ་ཡག་ལ་ང་ཚོ་མུ་མཐུད་ནས་འབད་བརྩོན་ཞུ་དགོས་ཀྱི་ཡོད་རེད་འདི་ཞུ་གི་ཡིན་ཞེས་བཤད།
ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་ཐུབ་པ་དེ་ནི་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ནས་སྟངས་འཛིན་ཟླ་སྒྲིག། སྦེལ་ཇམ་དོན་གཅོད་ཀྱིས་གཙོ་འགན་བཞེས་ཏེ་འདས་པའི་ལོ་གཅིག་ལྷག་གི་རིང་དཀའ་ལས་བརྒྱབ་ནས་ཡུ་རོབ་མཐུན་ཚོགས་ཀྱི་བོད་ཀྱི་གྲོགས་པོ་ཚོ་དང་མཉམ་རུབ་ཀྱིས་བྱུང་བ་ཟིག་དང། གྲོས་ཆོད་དགོངས་དོན་ཡུ་རོབ་མཐུན་ཚོགས་ཀྱི་མངའ་ཁོངས་རྒྱལ་ཁབ་ཉི་ཤུ་རྩ་བདུན་ནས་ངེས་པར་དུ་ལག་བསྟར་གནང་དགོས་སུ་གྱུར་ཡོད་པར་བརྟེན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་གྲོས་ཆོད་དེ་རུ་སྔ་ཕྱིར་དཀའ་ལས་རྒྱབ་མཁན་ཚང་མར་ཐུགས་རྗེ་ཆེ་ཡང་ཞུས་གནང་ཡོད་པ་མ་ཟད། རྒྱ་ནག་དམར་གཞུང་གི་ལས་བྱེད་པ་སྤྱི་དང་ཁྱད་པར་བོད་རིགས་ལས་བྱེད་པ་སོགས་ཀྱིས། དམར་ཤོག་ལ་ཡིད་ཆེས་བློ་གཏད་ཀྱི་རྣམ་འགྱུར་བསྟན་ཆེད་མཚམས་རེར་བཀའ་བཏང་བ་ལས་ལྷག་ཟིག་བྱས་བསྡད་པ་ཚོས་གཟབ་གཟབ་མ་བྱས་ན། སོ་སོའི་ཕྲུ་གུ་རྣམས་ཕྱི་རྒྱལ་དུ་སློབ་འཇུག་སོགས་ཀྱི་སྐབས་སུ་གྲོས་ཆོད་དེའི་དགོངས་དོན་ལག་བསྟར་གྱིས། ཉེས་ཆད་བཏང་ན་སོ་སོ་ལ་གྱོང་གུན་ཕོག་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། འཆད་ཁྲིད་ཀྱི་ལེ་ཚན་ནང། མི་ལོ་བཅུ་གསུམ་རིང་བཙོན་འཇུག་གི་ཉེས་ཆད་ཕོག་པའི་བོད་ཀྱི་ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས་འདི་ཟླའི་ཚེས་བཅུ་གཅིག་སྟེ་དགུང་གྲངས་ལྔ་བཅུ་ང་བཞིར་གློ་བུར་དུ་དགོངས་པ་རྫོགས་ཡོད་པའི་གནས་ཚུལ་དང་འབྲེལ་བའི་སྐོར། ཕྱོགས་སྒྲིག་ཞུས་པ་ཞིག་དབྱངས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། བོད་ཀྱི་ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས་ཕྱི་ཚེས་བཅུ་གཅིག་ཉིན་གློ་བུར་དུ་དགོངས་པ་རྫོགས་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་རྒྱ་ནག་གཞུང་གིས་བོད་རྒྱལ་ས་ལྷ་སའི་ཉེ་འགྲམ་དུ་ཡོད་པའི་མལ་གྲོ་གུང་དཀར་རྒྱ་མ་ཁུལ་དུ། མི་དམངས་བསྡུ་སྐོང་བྱས་ཏེ་རྒྱ་ནག་གིས་སྤྱི་ཚོགས་རིང་ལུགས་ཀྱི་བསམ་པའི་དཔལ་ཡོན་ཞེས་པའི་ཚོགས་འདུ་ཞིག་སྐོང་ཚོགས་བྱེད་པའི་སྐབས་དཀོན་མཆོག་བློ་གྲོས་ལགས་དང་བསོད་ནམས་རྡོ་རྗེ་ལགས་དེ་བཞིན་བསོད་ནམས་རིན་ཆེན་ལགས་སོགས་མི་ལྔས་ངོ་རྒོལ་བྱས་པར་བརྟེན་ནས་ཁོང་རྣམས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་འཛིན་བཟུང་བྱས་ཏེ་མཐར་ལྷ་ས་འབྲིང་རིམ་མི་དམངས་ཁྲིམས་ཁང་ནས་ཁོང་རྣམས་ལ་མི་ལོ་བཅོ་ལྔ་དང་བཅུ་གསུམ་གྱི་ཁག་སོ་སོར་བཙོན་འཇུག་ཉེས་ཆད་བཏང་ཡོད་པ་རེད་བོད་ཀྱི་ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས།

ཞུགས་རོགས་ད་གཅིག་རྒྱ་མ་ལ་ཡར་མཉམ་དུ་འཚར་ལོངས་བྱུང། དགུ་བཅུ་གོ་གཉིས་ལོ་ལ་ཡར་བཙོན་ཁང་ལ་ཚུད་བྱས་དེ་བྱས་ནས་ད་གཅིག་བཙོན་ཁང་ནང་ལ་ཡར་སྡུག་པོ་མྱང་མྱང་ལ་བཏབ་པས་ཧང་སང་ཡག་གི་དགའ་སྡུག་དང་དེ་འདྲའི་དཀའ་ངལ་མང་པོ་ཞུ་ཆེད་བྱུང་བ་རེད་ད་དེ་ནས་དང་ད་གཅིག་ད་རེས་ངེད་ཅག་ཞུགས་རོགས་ཟླ་དེ་འདྲས་ཀི་ཁོ་རང་མེད་པ་ཆགས་རེད་ཟེར་ཡག་གི་གནས་ཚུལ་དེ་ཐོས་ཐོས་ཡོང་དུས་ཙམ་ལ་སེམས་པའི་ནང་ལ་གཅིག་སྐྱོ་སྣང་ཞིག་བྱུང་སོང་སྙིང་རྗེ་ད་ཁོ་རང་ལོ་ཆུང་ཆུང་རེད་ཨ་ནི་གཅིག་བཙོན་ཁང་ནང་ལ་ཡར་ཧ་ལས་པའི་སྡུག་པོ། མང་པོ་མྱངས་ཡོད་རེད་ལ་བཙོན་ཁང་ནས་མ་ཐོན་པའི་རྗེས་ལ་ཡིན་ན་ཡང་གཟུགས་ཀྱི་གནས་སྟངས་ཤིན་ཏུ་ནས་སྐྱོ་པོ་བྱས་ནས་སྤྱི་ཚོགས་སྒང་ལ་ཡང་སྨན་བཅོས་འཕྲོད་བསྟེན་གྱི་དཀའ་ངལ་མང་པོ་ཅིག་ལ་ཡང་གདོང་ལེན་བྱེད་དགོས་ཡག་གི་གནས་སྟངས་དེ་གས་ང་རའི་མི་ཚེའི་ནང་ལ་བར་འདུག་སྐྱབས་ཤིག་སྐྱབས་རྗེ་ཕྱི་བལྟས་ཀྱི་ཡོང་དུས་ཙམ་པ་སེམས་པའི་ནང་སྙིང་རྗེ་ལྟ་ཅི་དྲག་བསམ་བསམ་རེབ་བསམ་བློ་རུ་ཞུགས་ཁོ་བཅས་སེམས་པ་སྐྱོ་ཞིག་བྱུང་སོང་ལགས། ཡང་ཨ་རིའི་ནང་བཞུགས་མཁན་བོད་ཀྱི་ཆབ་སྲིད་བཙོན་ཟུར་ངག་དབང་སངས་སྒྲོལ་ལགས་ཀྱིས། ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས་གྲྭ་བཞི་བཙོན་ཁང་ནང་ལོ་མང་མནར་གཅོད་མྱངས་གནང་བའི་སྐོར་དང་ཁོང་གི་འཁྲུངས་ཡུལ་ནི་བོད་དབུས་ཕྱོགས་ལྷ་སའི་ཉེ་འགྲམ་མལ་གྲོ་གུང་དཀར་རྒྱ་མ་ནས་ཡིན་ཞིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ཏེ་ཁོང་ལ་ལོ་ངོ་བཅུ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་ནས་ལྷ་ས་གྲྭ་བཞི་བཙོན་ཁང་ནང་བཙོན་འཇུག་བྱས་ཡོད་པ་དང་ད་ཆ་ཁོང་དགུང་གྲངས་ལྔ་བཅུ་ང་བཞི་ཙམ་ལས་ཕེབས་མེད་ཀྱང་སྙུང་གཞི་གང་ཡང་ཕོག་མིན་ཤེས་རྟོགས་མེད་པར་གློ་བུར་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན་དགོངས་པ་རྫོགས་པའི་སྐོར་གསུངས་བྱུང། ཚེ་འདས་ཆབ་སྲིད་བཙོན་ཟུར་དཔའ་བོ་དཀོན་མཆོག་བློ་གྲོས་ལགས་འཁྲུངས་གཞིས་དེ། མལ་གྲོ་རྒྱ་མའི་ནང་ནས་རེད་ཤག་ལོ་ཨནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ཡ་ཨནི་བཙོན་ཁང་ལ་བཅུག་ཨནི་ལོ་ཚེ་ལོ་བཅུ་གསུམ་བསོད་བཅས་གྲྭ་བཞི་བཙོན་ཁང་ལ་ཡ་བརྒྱད་ཤག་ད་ཁ་སང། ཚེས་བཅུ་གཅིག་དགོང་དག་གློ་བུར་ཐོལ་རྒྱག་ལ་ཡ་ཁོ་རང་སྐུ་ཚེ་མ་ཟིན་པའི་ཡིད་སྐྱོ་བའི་གནས་ཚུལ་དེ་འདྲས་ཅིག་བྱུང་ཤག།

ཐ་མ་དེ་ད་ག་ཚོད་རེད་བཅུ་གསུམ་བཅས་བྱས་ནས་ཕལ་ཆེན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཡས་མས་ལ་ད་གྲྭ་བཞི་བཙོན་ཁང་ནང་དུ་སོང་བར་བཙོན་འཇུག་ཁྲིམས་ཆད་འཁུར་བྱས་མར་སླེབས་རེད་ཚོ་གྲྭ་བཞི་བཙོན་ཁང་ནང་ལོགས་ལ་ད་སྐབས་དུས་རྒྱུན་རིང་པོ་ལ་ན་སྡུག་སྦྱོང་མནར་གཅོད་དུས་ཚད་ལས་འདས་པ་བཏང་ཡང་དུས་ཆུ་ཆ་དེ་ཡོད་རེད་འདིའི་སྐབས་ལ་ད་ལུས་སེམས་གཉིས་ཀ་ལ་ཨ་ནི་མནར་གཅོད་མང་པོ་ཕོག་ཡ་ད་དེ་འདྲས་ཀྱི་རྐྱེན་པས་ཨ་ན་ད་གཟུགས་པོ་གཅོང་ཅན་ཆགས་བྱས་ཨ་ན་ཐ་མ་དེ་ཨ་ནི་སྨན་བཅོས་ཀྱི་ངོ་བོའི་ཐོག་ནས་ད་མ་གནས་སྐབས་གློད་བཀྲོལ་བཏང་རྒྱུར་ཆགས་ཆགས་པའི་ནད་ཐམས་ཅད་འདི་ཨ་རྗེས་ད་ལྷ་ས་གྲོང་ཁྱེར་ནང་དུ་བ་ང་ཚོ་བཙོན་ཁང་ནས་ལུས་ཚོད་བཟང་ཅན་མ་ལུས་དུས་ལྷ་ས་ད་གྲོང་ཁྱེར་ནང་ལོགས་ལ་ན

དེང་དེང་ལ་ཡ་དང་ན་ཚ་གཅོང་ནད་ཆེན་པོ་ཆགས་བསྡད་ཡོད་ཙང་མང་པོ་ཞེ་པོ་ཅིག་གློ་བུར་ཐོལ་རྒྱག་ལ་ཡ་ཁོང་ཕྱི་མཆོད་ཁ་ནས་འདི་འདྲ་གྲོངས་ཡག་གི་ད་གནས་ཚུལ་མང་པོ་ཞེ་པོ་ཅིག་ཡོང་གི་དེ་དངོས་གནས་ད་སེམས་སྐྱོ་བ་ཞེ་དྲག་རེད་ཤག་ལ་ཡ་མཚན་པོ་ཅིག་རེད་ཤག། མང་ཆེ་ཁོང་ནས་བཞི་བཅུ་ལྔ་བཅུའི་ནང་ལ་འདི་འདྲ་གྲོངས་ཡག་དེ་ལས་ནི་ཉུང་ཤས་ཤིག་ནི་རྒྱུན་རིང་པོ་དེ་ཡ་མེད་པ་པས་གློ་བུར་ཐོལ་རྒྱག་གྲོངས་ཡག་དེ་འདྲའི་གི་ཡིད་སྐྱོ་བའི་གནས་ཚུལ་མང་པོ་ཞེ་པོ་ཅིག་ཡོང་གི། མདོར་ན་དཀོན་མཆོག་བློ་གྲོས་ལགས་གཙོས་པའི་བོད་མི་ལྔས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོའི་སྤྱི་ཟླ་དྲུག་པའི་ཚེས་སུམ་ཅུ་ཉིན།

བོད་དོན་འཐབ་རྩོད་པ་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་དང་མཉམ་དུ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྣམ་པ་ཚོ་སྐུ་ཁམས་བཟང་ང་དཔལ་ལྡན་རྒྱལ་ཡིན། དེ་རིང་ང་ཚོ་གླེང་མོལ་གྱི་ལེ་ཚན་ནང་ལ་བོད་ཀྱི་རྩོམ་པ་པོ་དང་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་གདན་འདྲེན་ཞུས་ཡོད། བསྟན་འཛིན་བརྩོན་འགྲུས་ལགས་ཡིན་ན་ཉིས་སྟོང་ཉེར་གཅིག་ལོ་གི་ཕྱི་ཟླ་བརྒྱད་པ་ནས་ཕྱི་ཟླ་བཅུ་གཉིས་བར་དུ་ད་ཧི་མ་ལ་ཡའི་རི་རྒྱུད་ཀྱི་བོད་ཀྱི་ཆོས་དང་རིག་གཞུང་དེ་བཞིན་ཉམས་ལེན་བྱེད་མཁན་ལ་དྭགས་དང་མོན་རྟ་དབང་ལ་སོགས་པ་ལ་གོམ་བགྲོད་བྱས་ནས་གནས་ཚུལ་རྒྱུས་ལོན་བྱས་ཤག་དེ་རིང་ན་ང་གཉིས་ཀྱིས་ཅིག་ཧི་མ་ལ་ཡའི་རི་རྒྱུད་ཀྱི་ད་རྒྱ་གར་ཁོངས་ན་ཡོད་པའི་ཡུལ་མི་དེ་ཚོ་གི་ཅིག་རིག་གཞུང་གཅེས་ཉར་བྱེད་སྟངས་དང་གནས་སྟངས་སྐོར་ལ་གླེང་མོལ་བྱེད་ཀྱི་ཡིན། ཨ་ནེ་དེ་རིང་བསྟན་འཛིན་བརྩོན་འགྲུས་ལགས་དྲ་ལམ་བརྒྱུད་ནས་ང་ཚོ་ལས་རིམ་ནང་ལ་ཕེབས་པ་ལ་ཐུགས་རྗེ་ཆེ།

སྔོན་མ་ཡིན་ན་ད་ཆོས་རིག་གཞུང་ཧ་ལམ་ད་ས་ཆ་ག་ཤས་ཆེ་ལ་ང་ཚོ་རྒྱལ་ཁབ་ཁོ་རང་གཅིག་པ་བྱས་པའི་གི་གནས་སྟངས་དེ་འདྲ་ཡོད་རེད་ཡིན་པ་ཡིན་ན་བར་སྐབས་གཅིག་ནས་ང་ཚོའི་འབྲེལ་བ་འདི་ཅིག་སྐྱོ་རུ་སྐྱོ་རུ་ཕྱིན་པ་ཨ་ནི་འབྲེལ་བ་ས་ཆ་ག་ཤས་ལ་འབྲེལ་བ་ཆད་པའི་གི་གནས་སྟངས་དེ་འདྲ་བྱུང་བསྡད་ཡོད་རེད་བྱས་ཙང་ང་རའི་བསམ་ཚུལ་ལ་ཨ་ནི་ཧི་མ་ལ་ཡའི་གི་རྒྱུད་ནང་ནས་ནང་ལ་ཨ་ནི་བོད་གི་གནས་ཚུལ་དངོས་ཡོད་ཁོ་རང་འགྲེལ་བཤད་རྒྱབ་པ་གཅིག་དང། ཨཱ་ཁོ་རང་ཚོའི་གི་བོད་ལ་གཅིག་ལྟ་སྟངས་དེའི་རྒྱུས་ལོན་བྱེད་ཐུབ་ཡ། ཧི་མ་ལ་ཡའི་རྒྱལ་རྒྱུད་ཆ་ཚང་ནང་ལ་ཡང་རྒྱལ་བ་རིན་པོ་ཆེ་གི་མཛད་འཕྲིན་བོད་གི་དངོས་ཡོད་གནས་སྟངས་འགྲེལ་བཤད་རྒྱབ་ཡ་དེ་ངས་དཔེ་གལ་ཆེན་པོ་མཐོང་སོང། འདི་ཡིན་པ་སོང་ཙང། ཨཱ་ནི་ད་རེས། ཁ་ཅིག་ལས་འགུལ་རང་གི་རྣམ་པ་བྱས་ནས།

ཡིན། འདིའི་སྔོན་ལ་ཧི་མ་ལ་ཡའི་རྒྱལ་རྒྱུད་ཁག་མང་པོ་ཞིག་ལ་ཡང་སྐོར་བ་ཕྱིན་པ་ཡིན། དེ་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ཡིན་ནས་ད་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཡིན་པ་ཡིན། ཧི་མ་ལ་ཡའི་རྒྱལ་རྒྱུད་ས་ཆ་ཁག་མང་པོ་ཅིག་ལ་ཡང་མུ་མཐུད་བྱས་སྐོར་ར་བརྒྱབ་བྱས་མི་དང་མི་བར་འབྲེལ་བ་བཟོ་ཡ། དེ་འདྲའི་གི་ལས་འགུལ་མུ་མཐུད་བྱས་བྱས་བསྡད་ཀྱི་ཡོད། བྱས་ཙང་ཧི་མ་ལ་ཡའི་རྒྱལ་རྒྱུད་འདི་ད་བོད་ཀྱི་བདེན་པའི་འཐབ་རྩོད་ལ་ཡང་རྒྱབ་སྐྱོར་དང་པོ་འདི་ཧི་མ་ལ་ཡའི་རྒྱལ་རྒྱུད་ནས་ཡོང་དགོས་ཀྱི་རེད་བསམ་གྱི་ཡོད།
རེད་ད་ལྟ་ཁྱེད་རང་གསུངས་པ་ནང་བཞིན་ད་ཧི་མ་ལ་ཡའི་རི་རྒྱུད་ན་ཡོད་པའི་རྒྱ་གར་གྱི་ཁོངས་གཏོགས་ན་ཡོད་རྒྱུ་ད་ལ་དྭགས་པ་ཡིན་ན་རེད་ཅིག་མོན་རྟ་དབང་བ་ཡིན་ན་རེད་ད་ཁོ་རང་ཚོའི་ངོས་ནས་བོད་པ་ཟེར་དུས་ག་ལ་ཡང་ལམ་སང་ང་ཚོ་ལ་དྭགས་པ་ཡིན་ཟེར་དེ་འདྲ་ཟེར་གྱི་འདུག་བ་ད་ཡིན་པ་ཡིན་ན་རེད་བོད་གི་ཆོས་དང་རིག་གཞུང་ཅིག་འཚོ་བ་གོམས་གཤིས་དེ་ཚོ་དཔེ་དེ་ད་བོད་པ་རང་རེད་དེ་བྱེད་དུས་ག་ཁྱེད་རང་ལ་དྭགས་ག་འགྲོ་དུས་ག་ཅིག་ལ་དྭགས་གི་གནས་ཚུལ་འདྲ་བོ་ག་འདྲས་ཅིག་རེད། རེད་ད་ལ་དྭགས་ད་ལྟ་བལྟས་པ་ཡིན་ན་ད་ཉིས་སྟོང་བཅུ་དགུ་ནས་བྱས་ནས་ཁོ་རང་ཚོ་ད་ཅིག་རང་སྲིད་རང་སྐྱོང་གི་གནས་སྟངས་དེ་འདྲས་ཅིག་ཆགས་བསྡད་ཡོད་རེད་ཨ་ནི་རྒྱ་གར་དབུས་གཞུང་གི་ཐད་ཀར་འཛིན་སྐྱོང་ཡིན་པ་གང་ཞིག་ལ་ནང་ལོགས་ལ་ཨ་ནི་ཆོས་རིག་གཞུང་འཕྲོད་བསྟེན་གང་ཅིའི་ཐོག་ནས་རང་དབང་ཡོད་དེ་ངས Union Territory ལབ་ནས་འདི་འདྲས་ཀྱི་འཛིན་སྐྱོང་བྱེད་སྟངས་དེ་འདྲས་ཅིག་གི་ཐོག་ནས་ཡོང་བསྡད་ཡོད་རེད་ཁོ་རང་ཚོའི་འོས་བསྡུ་བྱས་ནས

ཀི་ལོ་མི་ཊར་གྲུ་བཞི་མ་སྟོང་ཕྲག་སུམ་ཅུ་སོ་བརྒྱད་བྱས་པ་གཅིག་ད་ལྟ་རྒྱ་མིའི་མངའ་ཁོངས་ལ་བརྩིས་ཏེ་ཡོད་རེད། འདི་མ་ཡིན་པའི་ད་ད་ལྟ་ལ་དྭགས་གཙོ་བོ་བརྩིས་པས་ན། ལ་དྭགས་ཀྱི་བྱང་ཕྱོགས་ལ་ཡ་བརྩིས་ན་ནུབ་ར་བྱེད། ལ་དྭགས་དཀྱིལ་ལ་ཡ། སེང་གེ་གཙང་པོ་གི་གཡོན་ལ་ཡོད་པའི་ཀྱི་གླེ་དང། གླེ་གི་ཁུལ་བྱེད། དེ་ནས་ཡང་ཤར་ཕྱོགས་ལ་བོད་ཕྱོགས་ལ་ཕར་ཕྱིན་པས་ན་བྱང་ཐང་གི་ཁུལ་གྱི། ད། ཡུལ་སྐོར་སྤྲོ་འཆམ་པ་མང་པོ་འགྲོ་སྲོལ་ཡོད་བསྡད་མཁན་ང་རང་ང་རང་བོད་དང་ཉེ་བོ་ཡོད་པའི་ཀྱི། ང་ཚོའི་བོད་པའི་གཞིས་ཆགས།

ལ་དྭགས་ཀྱི་ད་ཁྱེད་རང་སེ་ཡ་ནང་བཞིན་གླེ་དེ་ཅིག་ཁྲོམ་གཞུང་དེ་འདྲས་བྱས་ན་ཅིག་བོད་ཡིག་བྲིས་བྱས་ནས་འབྱོན་པ་ལེགས་ཟེར་ཡ་འདྲ་བོ་དེ་འདྲས་བྱས་ཏེ་ང་ད་ཅིག་བོད་ལ་ཕེབས་བོད་ལ་སླེབས་བསྡད་ཡ་གི་ཚོར་བ་ཅིག་ཡོང་གི་འདུག་ཨ་ནི་དེ་བྱས་ཏེ་ག་ལ་འོང་ནས་ད། ཁོ་རང་ཚོ་ད་རྒྱ་གར་གྱི་ཁོངས་ན་ཡོད་པའི་མི་སེར་ཅིག་རེད། ཡང་ན་གནས་སྟངས་ཀྱི་འོག་ནས་ཁོ་ཚོ་ལ་དྭགས་པ་ཟེར་དགོས་བ་རེད་དེ་བྱས་ཏེ་ང་བོད་ཀྱི་ཆོས་དང་རིག་གཞུང་དང་ད་ཅིག་བོད་ལ། བོད་ཀྱི་ཆབ་སྲིད་ལ་གདུང་སེམས་མཉམ་སྐྱེད་བྱེད་ཡ་གནས་རིམ་དེ་ག་འདྲས་བྱས་འདུག།

གི་ཁྱབ་ཁོངས་བྱས་ནས་རྒྱ་གར་དབུས་གཞུང་གི་ཐད་ཀར་རྒྱབ་སྐྱོར་ཡོད་བསྡད་མཁན་དེ་འདྲའི་གི་གནས་སྟངས་དེ་འདྲས་ཅིག་རེད། ཨ་ནི་ཡང་ལ་དྭགས་ནང་ལ་སྐད་དེ་ཨ་ནི་ལ་དྭགས་པའི་སྐད་ཅེས་ཅེས་ཏོག་ཙ་ཅིག་མ་འདྲ་ཡོད་བསྡད་མཁན་ལྷག་པར་དུ་བརྡ་རྙིང་ཤུགས་ཆེན་པོ་ཡོད་བསྡད་མཁན་དེ་འདྲས་ཅིག་རེད།

རྡོ་བརྐོས་ཀྱི་སྐུ་འདྲ་རྙིང་པ་བཞུགས་དེ་འདྲའི་མཇལ་ཡ་ཡོད་བསྡད་མཁན་འདུག་འདི་དཀར་དཀྱིལ་ལ་འདུག་ཡང་ཟངས་དཀར་ལ་འདི་འདྲའི་རྡོ་བརྐོས་རི་མོ། ལྷག་པར་དུ་སྐུ་འདྲ་རྒྱལ་བ་བྱམས་པའི་སྐུ་འདྲ་ཆེན་པོ་དེ་འདྲའི་བྲག་ལ་བརྐོས་བཞག་པ་དེ་འདྲའི་མཇལ་ཡག་འདུག་བྱས་ཙང་ཅིག་ང་རང་ཚོ་བོད་པའི་བོད་པ་ཅེ་གཅིག་གལ་སྲིད་ལ་དྭགས་ལ་ཡང་ཕྱིན་པ་ཡིན་ན་གནས་མཇལ་ཞེ་པོ་ཅིག་མཇལ་ཡ་ཡོད་བསྡད་མཁན་ཨ་ནི། ད་ལ་དྭགས་ཀྱི་གནས་མཇལ་གྱི་དགོན་པ་ཁག་དམིགས་བསལ་གྱི་ད་ཅིག་དེང་སང་རིན་ཐང་འདི་ག་རེ་ཆགས་དགོས་རེད་ཟེར་ན། ད་ལྟ་བོད་ནང་ལ་ཡང་རྒྱ་མིས་བོད་བཙན་གནོན་བྱས་ནས་བོད་ནང་གི་དགོན་པ་ཧ་ལམ་ད་སྟོང་ཕྲག་དྲུག་ཙམ་ཅིག་གི་རྩ་མེད་ཕྱིན་པའི་དུས་ཚོད་ཡིན་པ་སོང་ཙང་ནི་བོད་ནང་ལ་ལོ་རྒྱུས་ལྡན་པའི་གི་ལོ་རྒྱུས་ལྡན་པའི་གི་ད་དགོན་པ་རྙིང་པ་དེ་ཚོ་ཧ་ལམ་ད་མང་པོ་ཅིག་རྩ་གཏོར་ཕྱིན་པ་རེད་དེ་ཡིན་པ་སོང་ཙང་ལ་དྭགས་ནང་ཡོད་པའི་དགོན་པ་དེ་ཚོ་ད་བོད་བརྒྱུད་ནང་བསྟན་གི་དགོན་པ་རྙིང་ཤོས་དེ་ད་ལ་དྭགས་དང་ལ་ཧོལ་སྤི་ཏི་ཁུལ་ལ་ཡོད་བ་དེ་ཚོ་ཆགས་འགྲོ་བ་རེད་བྱས་ཙང་རང་བཞིན་གྱིས་དེའི་རིན་ཐང་ཅིག་ཆགས་འགྲོ་གི་རེད། རེད་ད་ལྟ་ཁྱེད་རང་གི་གསུང་བ་ནང་བཞིན་གྱི་ད་ཅིག་བོད་ནང་ལ་ཡིན་ན་དགོན་པ་སྟོང་ཕྲག་མང་པོ་ཅིག་གཏོར་བྱས་ནས་ད་ད་ལྟ་ཡོད་ནང་ཡོད་ན་དགོན་པ་དེ་ཚོ་གསར་པ་རྐྱང་རྐྱང་རེད་དེའི་ནང་གི་སྐུ་གསུང་ཐུགས་རྟེན་དེ་ཚོ་ར་མང་པོ་ཅིག་མེད་ཡ་རེད། ཨ་ནེ་ལ་དྭགས་འདྲ་བོ་ཚུར་ཡོང་ན་ང་ད་ལོ་ཡ་གིར་འགྲོ་དུས་སྒང་ལ་དངོས་གནས་དགོན་པ་རྩ་ཆེན་པོ་ལོ་ཆིག་སྟོང་ལྷག་གི་ལོ་རྒྱུས་ཡོད་མཁན་ཨ་ལྕི་དགོན་པ་སོགས་པ་དེ་འདྲའི་མང་པོ་མཇལ་ཡ་འདུག་བ། དེ་ཚོ་གཅིག་ད་ཐང་ཀ་དང་བྱེ་ཐང། དེ་ཚོ་ལྟ་དུས་སྒང་ལ་ཅིག་ཧ་ལས་བ་རེད་ཨ་ནི་དེ་འདྲའི་མཇལ་ཁ་ཞུ་ས་དེ་འདྲའི་མང་པོ་འདུག། གཅིག་དངོས་གནས་གི་ཅིག། བོད་ལ་སླེབས་བ་དང་བོད་ལ་སླེབས་ཡ་ཙམ་མ་རེད་བོད་གི་ལོ་ཆིག་སྟོང་སྔོན་གི་ལོ་རྒྱུས་དེ་སོ་སོ་གི་མིག་གི་མདུན་ལ་སླེབས་ཐུབ་ཡ་ཅིག་སྒྱུ་རྩལ་གྲ་དེ་འདྲའི་གི་ཚོར་བ་ཅིག་བྱུང། ཨ་ནི་ད་དེ་འཛིན་ལ་གི་དེ་ཡིན། ཨ་ནི་ལ་དྭགས་མི་མང་དེ་ཚོ་གི་བོད་གི་སྐོར་ལ་ཅིག་ཚོར་བ་འདྲ་བོ་ག་འདྲའི་འདུག་ཁོ་ཚོ་གི་ད་ག་རེ་ཟེར་དགོས་རེད། བོད་པ་དང་ལ་དྭགས་པ་ཟེར་ནས་ཅིག་དབྱེ་བ་ཕྱེ་གི་འདུག་ཡང་ཁོ་ཚོས་གཅིག་པ་འདྲ་བོ་ཞིག་ངོས་འཛིན་གི་འདུག། སྤྱིར་བཏང་འདི་དབྱེ་བ་འདི་དཔེ་གསལ་བོ་རེད། ལ་དྭགས་པ་ནང་ལ་ང་ཚོ་ལ་དྭགས་པ་ཡིན་ལབ་པ་མ་གཏོགས་ང་ཚོ་བོད་པ་ཡིན་སུ་གང་ལབ་གི་མ་རེད། ད་ཡིན་ནའི་ང་རང་ཚོ་ཡང་བོད་པའི་སྤྱི་ཚོགས་ནང་ལོགས་ལ་ལ་དྭགས་པ་ཡིན་པས་ནས་ད་ཅིག་བོད་རིགས་ཞེས་བྱས་བརྩི་སྲོལ་འདྲ་བོ་ཅིག་དེ་འདྲས་འདུག་ག་ན་ད་ཆོས་རིག་གཞུང་སྐད་རིགས་ད་གང་ཅི་ཐ་མ་བབས་ས་འདི་བཀའ་འགྱུར་བསྟན་འགྱུར་སྒང་ལ་བབས་ཡོང་གི་རེད་ཨ་ནི་བྱས་ཙང་འདི་ཚང་མ་གཅིག་པ་འདྲ་བ་ཞིག་ཡིན་པ་རེད་ཨ་ལྷག་པར་དུ་ད་རྒྱལ་བ་རིན་པོ་ཆེ་ལ་དད་གུས་ཞེ་པོ་ཅིག་གི་ཆེན་པོ་རེད་ལ་དྭགས་ནང་ལོགས་ལ་ཡང་འདི་མོ་སོང་ཙང་ལོ་རྟག་པར་རྒྱལ་བ་རིན་པོ་ཆེ་ལ་དྭགས་ལ་ཡང་ཅིག་ཕེབས་ཀྱི་ཡོད་རེད་འདི་ནང་བཞིན་མི་མང་གིས་ད་ཅིག་དད་པ།

ཧི་མ་ལ་ཡའི་རི་རྒྱུད་ལ་ཏིག་གི་ལ་དྭགས་པ་ཡང་བོད་ཀྱི་རིག་གཞུང་དང་བོད་ཀྱི་དེ་འདྲའི་གནས་བསྡད་ཡོད་རེད་ཡང་ན་རྒྱ་གར་རང་ཆགས་བསྡད་པ་ག་འདྲས་འདུག་ད། རེད་ད་ད་འདྲ་ལ་དྭགས་པ་ཡིན་ནའི་ཡང་དེ་ནས་ཧི་མ་ཅལ་ནང་གི་ས་ཆ་ལ་ཧོལ་ལ་ཧོལ་ནང་ལ་མི་རིགས་དེ་ཚོ་ལ་ཡང་གར་ཤ་པ་ལབ་གི་རེད་ཨ་འདི་ནས་སྤི་ཏི་སྤི་ཏི་ཁུལ་གྱི་མི་རིགས

ད་འདི་ཁུལ་ཆ་ཚང་ཅིག་སྤྱིར་བཏང་གི་ཐོག་ནས་ལ་དྭགས་ལ་ཧོལ་སྤི་ཏི་ཁུ་ནུ་ཚང་མ་ཅིག་བོད་པའི་ཆོས་དང་རིག་གཞུང་ལ་ཡར་ཞེ་པོ་ཅིག་གི་སེམས་ཐག་ཉེ་པོ་སེམས་ཐག་ཉེ་པོ་ད་གང་ལྟར་ཁོ་རང་ཚོ་རང་གི་ད་ད་ཆོས་བྱས་བཞག་པ་དེ་ནི་བོད་བརྒྱུད་ནང་བསྟན་ཆོས་རང་རེད་ནི་མར་དྲིལ་བ་ཡིན་ནའི་བཀའ་འགྱུར་བསྟན་འགྱུར་རང་སྒང་ལ་ཡར་བབས་ཡོང་གི་རེད་དེ་སོང་ཙང་རང་བཞིན་གྱི་ནི་བོད་ལ་སེམས་ཐག་ཉེ་བོ་དེ་རང་བཞིན་གྱི་ས་ཆ་ཁུལ་ག་པར་ཕྱིན་པ་ཡིན་ནའི་མངོན་གསལ་དོད་པོ་རེད། ད་ཧི་མ་ཅལ་ནང་ལོ་མ་སླེབས་ཡོང་དུས་ད་རྫོང་གཉིས། ཁྱོན་བསྡོམས་ཧི་མ་ཅལ་ནང་ལོ་རྫོང་བཅུ་བདུན་རེད་དེའི་ནང་ལོ་ནས་རྫོང་གཉིས་བོད་དང་ས་འབྲེལ་ཆགས་བསྡད་ཡོད་རེད། ལ་ཧོལ་སྤི་ཏི་ཞེས་བྱས་ཁོ་རྫོང་གཅིག་རེད་ཁུ་ནུ་དེ་རྫོང་གཞན་པ་གཅིག་རེད། འདིའི་རྫོང་གཉིས་དེ་མཚུངས་མཐུད་བྱས་བོད་ཀྱི་ས་མཚམས་བརྩིས་པ་ན་ཀི་ལོ་མི་ཊར

དང་ཤིང་ཏོག་དེ་ཚོ་དཔེ་ཡག་པོ་ཡོད་རེད། སྤི་ཏི་དེ་ཡང་ལ་དྭགས་དང་ས་འདྲ་བོ་བྱས་ས་སྐམ་པོ། རི་དེ་ཚོ་དམར་ཧྲེང་ངེ། ས་མཐོན་པོ། བོད་ཀྱི་ས་དང་ད་ཅིག་ཧ་ལམ་ད་གཅིག་པ་གཅིག་རྐྱང་འདྲ་བོ། དེ་འདྲས་རེད། སྤི་ཏི་དེ་ཡང་ཅིག་ཆོས་དང་རིག་གཞུང། ཁོ་རང་ཚོ་སྐད་ཡིག་གང་ཅིའི་ཐོག་ནས་ཡང་བརྟན་པོ་ཞེ་པོ་ཅིག་གི་གནས་བསྡད་ཡོད་རེད། ལ་ཧོལ་ནང་ལོགས་ལ་ད་གང་ན་གང་འཚམ་ཅིག་ཧིན་རྡུ་ཆགས་བསྡད་ཡོད་རེད། འདི་ནང་ལོགས་ལ་ཡང་ཧིན་རྡི་སྐད། དཔེ་ཤུགས་ཆེན་པོ་རེད། ཨཱ་ལྷག་པར་དུ་ལ་ཧོལ་གར་ཤ་པ་ཁོ་རང་རང་གི་སྐད་འདི་ད་ཉམས་རྒུད་ཕྱིན་པ་དེ་འདྲས་འདུག་ཡིན་ན་ཡང་ཐབས་ཤེས་བྱས་བྱས་མུ་མཐུད་བྱས། ཨཱ་ཁོ་རང་ཚོ་ལ་ཧོལ་གར་ཤ་པ་རང་གི་སྐད་རྒྱབ་ཡ་དང་བོད་བརྒྱུད་ནང་བསྟན་ལ་ཤུགས་རྒྱབ་མཁན་དེ་འདྲས་ཡང་ཁག་ཅིག་ཡོང་བསྡད་འདུག་ཀེ་ལོང་ཁུལ་རེད། ད་ཀེ་ལོང་ཁུལ་ནས་མ་བརྩིས་པ་ན་ད། མ་ན་ལི་བརྒྱུད་བྱས་ད་དང་རོ་ཐང་ལམ་ག་ནས་བྱས་བྱས་སྔོན་མ་ནི་རོ་ཐང་ལམ་ག་ད་དེང་སང་རི་ཕུག་ནས་ཨ་མ་ན་ལི་མ་སླེབས་འགྱུར་འདིའི་ཁུལ་ལ་སྔོན་མ་ད་བོད་པའི་ལམ་བཟོ་རྒྱུག་ས་ཡོད་ན་མེད་ན་དེའི་ཁུལ་ལ་རེད་ད་ང་རང་ཡིན་པས་ནི་ངའི་ཕ་མ་སྔོན་མ་ད་ལམ་བཟོ་རྒྱུག་མཁན་བྱས་ད་ནི་ལམ་གའི་ཟུར་ལ་ཅིག་ལམ་བཟོ་བའི

ལགས་སོ་ལགས་སོ། ཨ་ནི་ད་ག་ནང་བཞིན་ཡང་ཁྱེད་རང་མོན་རྟ་དབང་འདྲ་པོ་དེ་འདྲ་ལ་ཕེབས་ཤག་ད་མོན་རྟ་དབང་དེ་ཡང་བོད་ལ་འབྲེལ་བ་ཡོད་རྒྱུ་གཅིག་རེད་རྒྱལ་དབང་སྐུ་འཕྲེང་དྲུག་པ་དེ་པ་ནས་འཁྲུངས་པ་རེད་ཨ་ནི་ད་ག་ནང་བཞིན་སྐྱབས་མགོན་རིན་པོ་ཆེ་ཚུར་ཆིབས་བསྒྱུར་གནང་དེ་སྒང་ར་ར་དང་དང་པོ་ལམ་ཁ་དེ་བརྒྱུད་ནས་ཕེབས་པ་རེད་བ། དེ་གཅིག་དེ་ག་གཅིག་མོན་རྟ་དབང་གི་གནས་ཚུལ་དེ་འདྲ་གང་འདྲ་ཅིག་འདུག།

ས་འབྲེལ་གཅིག་པུ་མ་ཡིན་པར་བོད་རང་གི་ཁྱབ་ཁོངས་རང་རེད། ལྔ་བཅུ་ང་གཉིས་ལོ་ལ་ཡང་ད་རྒྱ་གར་གྱི་མངའ་ཁོངས་ཆགས་པ་རེད་མ་གཏོགས་སྔོན་མ་བོད་རང་རེད། ཕ་གི་ཁུལ་ལ་ཡང་ཨ་ནི་ད་ང་ཚོ་བོད་ནང་ལ་ཀོང་པོ་སྐྱིད་རོང་ལབ་པ་ནང་བཞིན་ཕ་གི་ཁུལ་ལ་ཡོད་པའི་མི་རིགས་དེ་ཚོ་ལ་ཨ་ནི་ང་ཚོ་མོན་པ་ཟེར་ལབ་ཀྱི་རེད། མོན་པ་གི་སྐད་དེ་ཡང་བརྡ་རྙིང་ཡིན་དེ་ངས

རེད་ད་རྟ་དབང་གི་ནང་ཡང་བོད་ཀྱི་རིག་གཞུང་ར་དགོན་པ་ར་དེ་ཚོ་ག་འདྲས་རེད་ཅིག་ལ་དྭགས་ནང་བཞིན་གྱི་ཉམས་པ་དེ་འདྲས་ཅིག་ཉམས་ཉམས་མེད་ལ་དང་དག་ཅིག་གསོན་ནས་བསྡད་བསྡད་ཡོད་རེད།
རེད་རྟ་དབང་ཁུལ་ལ་ད་སྔོན་ཆད་ན་ད་དགོན་པ་ཆེ་ཤོས་ཅིག་ཡོད་རེད་རྟ་དབང་དགོན་པ་རང་རེད་རྟ་དབང་དགོན་པ་འདི་ད་ཆིག་སྟོང་བརྒྱ་ཕྲག་བཅུ་བདུན་སྐབས་ལ་རྒྱལ་བ་སྐུ་འཕྲེང་ལྔ་པའི་སྐབས་ལ་ཨ་ནི་མོན་པ་ཨ་ནི་མེ་རག་བླ་མ་བློ་གྲོས་རྒྱ་མཚོ་ཞུ་མཁན་གཅིག་གིས་ནི་ཕྱག་བཏབ་པ་འདི་འདྲ་ཅིག་རེད་ཤག་ད་འདི་ཡི་རྟ་དབང་ཁུལ་ལ་ནི་འདི་སྐབས་ལ་དགེ་ལུགས་ཀྱི་དགོན་པ་མེད་པ་བྱས་ཁོ་རང་རང་གི་བོད་ལ་ཡར་ཕྱིན་བོད་ལ་ཡར་ཕྱིན་ད་ག་ཅད་ལྷ་ས་ལ་ཕྱིན་བྱས་ཏེ་ནི་རྒྱལ་བ་སྐུ་འཕྲེང་ལྔ་པའི་འདི་ནས་སློབ་སྟོན་ཞུས་དཔལ་འབྱོར་གྱི་རྒྱབ་སྐྱོར་རང་གི་ཐོག་ནས་དགོན་པ་ཕྱག་བཏབ་ཐུབ་པ་འདི་འདྲ་འདུག་ད་ཕ་གི་ནང་ལ་ཡང་ལོ་རྒྱུས་དང་འབྲེལ་བ་གཅིག་ག་རེ་ཡོད་ཟེར་ན་རྒྱལ་བ་སྐུ་འཕྲེང

ལགས་སོ་བསྟན་འཛིན་འབྲི་ལགས་ཀྱི་འགྲེལ་བཤད་ཞིབ་ཚགས་པོ་བརྒྱབ་སོང་ད་ས་ཆ་མང་པོ་ཞིག་ལ་ཕེབས་ཡོད་རེད་འགྲེལ་བཤད་དཔེ་དེབ་ཞིབ་ཚགས་པོ་ཅང་ཡོད་དུས་ཚོད་ཀྱིས་འདང་ཡག་ཁག་པོ་རེད་ཤག་ད་ངས་དྲི་བ་གཅིག་ལ་ད་ཁྱེད་རང་ས་ཆ་དེ་འདྲའི་མང་པོ་ཞིག་ལ་ཕེབས་ཡོད་རེད་ཨ་ནི་ད་བོད་ནང་ལ་བོད་ཀྱི་སྐད་ཡིག་དང་རིག་གཞུང་ཚང་མ་ལ་ད་དཀའ་ངལ་དང་ཉེན་ཁ་ཞིག་འཕྲད་བསྡད་ཀྱི་ཡོད་པ་རེད་དེ་ཅིག་དེ་སྒང་ལ་ང་ཚོ་གི་བཙན་བྱོལ་ནང་ནས་ད་དེང་སང་ཡིན་ན་ཅི

བོད་ནང་ལོགས་ལ་རྒྱ་མིས་ད་བོད་ཡིག་སློབ་སྦྱོང་བྱེད་ཡ་ལ་ཡ་བཀག་འགོག་བྱེད་ཀྱི་ཡོད་པ་དང་བོད་པའི་གཞོན་སྐྱེས་ལ་བོད་ཡིག་མ་བསླབ་པ་རྒྱ་སྐད་རང་བསླབ་བསྡད་ཡས་ཀྱི་དེ་འདྲའི་གི་སྲིད་བྱུས་ཡིན་པས་དེ་འདྲའི་དུས་ཚོད་དེ་འདྲའི་ཅིག་ལ་ཡང་ང་ཚོ་རེ་བ་ཅིག་ལ་ཧི་མ་ལ་ཡ་གི་རྒྱུད་ནང་ལ་ཡོད་པའི་གཞོན་སྐྱེས་མང་པོ་ཅིག་གིས་ད་བོད་བརྒྱུད་ནང་བསྟན་ལྷག་པར་དུ་བོད་ཡིག་ལ་དོ་སྣང་བྱེད་པ་སོང་ཙང་སྨན་རྩིས་རེད་བ་ཨ་ནི་ཆོས་རིག་གཞུང་འཁྲབ་སྟོན་མང་པོ་ཅིག་ལ་ཡི་དོ་སྣང་བྱེད་ཀྱི་སོང་ཙང་ཨེ་བོད་ཀྱི་ཆོས་དང་རིག་གཞུང་འདི་ཁུལ་ལ་མུ་མཐུད་བྱས་གནས་ཐུབ་ཡས་ཀྱི་གནས་སྟངས་ཅིག་རེ་བ་ཅིག་ཏན་ཏན་འདུག་བསམ་བསམ་འདི་འདྲ་ཞིག་འདུག་ཨ་ནི་རེད་ད་ལྟ་ཁྱེད་རང་གི་སོ་སོ་ད་ལྟ་ཁྱེད་རང་གི་གསུང་བ་ནང་བཞིན་གྱི་ད་བོད་ཀྱི་དགོན་སྡེ་ཁག་གི་ནང་གི་གྲྭ་བ་མང་ཆེ་ཤོས་དེ་ཧི་མ་ལ་ཡ་རི་རྒྱུད་ནས་རེད་ཟེར་གི་ཡོད་བ་རེད། འདི་ལྟར་སློབ་གྲྭ་ཁག་གི་ནང་ལ་ར་ཧི་མ་ལ་ཡའི་རི་རྒྱུད་ཀྱི་ད་ད་བོད་རིགས་ཟེར་དགོས་ན་མི་རིགས་ཟེར་དགོས་ན་དེ་འདྲའི་གི་ད་མང་པོ་ཅིག་བརྒྱ་ཆ་གི་མང་ཤོས་དེ་ཆགས་བསྡད་ཡ་གི་གནས་སྟངས་ཅིག་བཙན་བྱོལ་ནང་ལ་ད་ད་ཆགས་བསྡད་ཡོད་པ་རེད། དེ་ཅིག་དེ་སྒང་ལ་ད་ཅིག་ང་ཁ་སང་བོད་ནང་ནས་མི་ཅིག་མཉམ་དུ་བཀའ་མོལ་བྱུང་ཁོ་རང་ག་རེ་གསུང་གི་འདུག་ཟེར་ན

ཀྲུའུ་ཀྲིང་དང་མན་ཇུ་ཁ་ཁུལ་ལ་རྒྱ་གར་མི་སེར་ཡིན་པ་གང་ཞིག་ལ། མན་ཇུ་ཁ་ཁུལ་ལ་ཡང་ཀོང་པོ་མེན་པ། ཀོང་པོ་རང། ཀོང་པོ་རང། ཀོང་པོ་མེན་པ་ཁོང་ཚོས་ནང་ཆོས་བྱེད་མཁན་ཁག་ཅིག་ཡོད་རེད། ཀྲུའུ་ཀྲིང་ཁུལ་ལ་པད་མ་བཀོད་པ། ཡང་ཁམས་རྫ་ཡུལ། ཁོང་ཚོ་ཡང་བོད་བརྒྱུད་ནང་བསྟན་བྱེད་བསྡད་མཁན་ཁག་ཅིག་ཡོད་རེད། འདི་མ་ཡིན་པའི་ང་ཚོའི་བོད་པའི་གཞིས་ཆགས། ད། ཏེ་ཇུ། མེའོ། བསྟན་འཛིན་སྒང། འདིའི་ཁུལ་ལ་ད་ང་རང་ཚོ་བོད་པ་སྐྱབས་བཅོལ་བ་རང་ཡོད་རེད། འདི་མ་གཏོགས་མང་ཆེ་ཅིག་གིས་ཁོ་རང་ཚོ་རང་གི་ས་གནས་ས་ཐོག་གི་ཆོས་བྱེད་བསྡད་མཁན་དེ་འདྲའི། ག་རེ་ཉི་མ་ཟླ་བ་ལ་ཆོས་བྱེད་མཁན་དེ་འདྲས་ཡོད་རེད་ཁ་ཆེ་བ་དེ་འདྲས་ཡོད་རེད་ཡེ་ཤུ་བའི་ཆོས་དད་མཁན་ཡོད་རེད། བྱས་ཙང་དེ་ཧི་མ་ལའི་སྒལ་རྒྱུད་ནང་ལ་ཆོས་དང་རིག་གཞུང་ལབ་པ་ཡིན་ན་བོད་བརྒྱུད་ནང་བསྟན་གཅིག་པུ་ཁྱབ་ཀྱི་མ་རེད། ཨ་ནི་ས་ཆ་ཁག་མ་འདྲ་མ་འདྲ་ཅིག་ལ་ཡོད། ལྷག་པར་དུ་ད་ང་ཚོ་ཧི་མ་ལའི་སྒལ་རྒྱུད་ལབ་པ་ཡིན་ན་ད་དུང་འདིའི་ནང་ལོགས་ལ་བལ་ཡུལ་ཁག་ཁག་ཅིག་བལྟ་བ་བྱེད་ཀྱི་རེད་བ། ཨ་ནི། འབྲུག་ཁག་ཁག་ཅིག་བལྟ་བ་བྱེད་ཀྱི་རེད་བ། བལ་ཡུལ་ནང་ལོགས་ན་ད་ད་ལྟ་ཧིན་རྡུ་ཆོས་དད་མཁན་ཆོས་བྱེད་བསྡད་མཁན་དཔེ་མང་པོ་ཡོད་རེད། ཨ་ནི་ས་ཆ་ཁག་མང་པོ་ཅིག་ལ་བོན་ཆོས་བྱེད་བསྡད་མཁན་མང་པོ་ཡོད་རེད་བྱས་ཙང་ཚང་མ་ལ་ཡ་གཅིག་བརྩི་དགོས་དུས་ཨ་ནི་ཧི་མ་ལའི། ཆོས་དང་རིག་གཞུང་ལབ་ན་ལ་མ་ཤོག་ཅིག་རྩ་བ་ཉིད་ནས་མ་རེད།
ལགས་སོ། བརྩོན་འགྲུས་ལགས་ང་ཡང་ཆུ་ཚོད་ཞེ་དྲག་མི་འདུག་ངའི་དྲི་བ་ཐ་མ་དེ། ད་ཁྱེད་རང་གིས་ཟླ་བ་དེ་འདྲ་མང་པོ་ཞིག་གོམ་པ་རྒྱབ་བྱས་ས་ཆ་མང་པོ་ཞིག་འགྲོ་དུས་གང་ལ། ད་ཁྱེད་རང་མཚམས་མཚམས་ལ་ཁྱེད་རང་ཁེར་རྐྱང་འགྲོ་གི་ཡོད་རེད། སྐུ་གཅིག་འདི་གང་ཁྱེད་རང་སྙན་ངག་པ་ཞིག་རེད་སྒྱུ་རྩལ་པ་ཞིག་རེད། ཨ་ནེ་གཅིག་ལམ་ཁ་ནས་ཅིག་དཀའ་ངལ་འདྲ་པོ་ག་རེ་བྱུང་སོང་ཡང་སོ་སོ་གཅིག་པུ་འགྲོ་དུས་གང་ལ་སེམས་ཀྱི་ཚོར་སྣང་དང་སྐྱི་བཤིག་འདྲ་པོ་ག་འདྲས་བྱུང་སོང།

ཅིག་དགའ་བ་འདི་ད་བོད་ཀྱི་ས་སོ་སོས་དངོས་སུ་མཐོང་ཡ་ཡོད་བསྡད་མཁན་འདི་རེད་ད་ང་རང་ཚོ་ད་ཕྱི་རྒྱལ་ན་ཡོད་བསྡད་མཁན་རེད་རྒྱ་གར་ན་ཡོད་བསྡད་མཁན་རེད་ད་ཅིག་ང་ཚོ་བོད་པ་ཡིན་ལབ་ཡ་མ་གཏོགས་བོད་ཀྱི་བོད་ལ་སླེབས་ཐུབ་གི་ཡོད་མ་རེད་ཨ་ནི་ས་མཚམས་ལ་སླེབས་ཐུབ་གི་ཡོད་མ་རེད་ང་རང་ཡིན་ན་ས་མཚམས་ཁག་མང་པོ་ཅིག་ལ་སླེབས་སོང་འདི་གི་ཐོག་ནས་དགའ་སྣང་ཅིག་འདུག་ད་ཡང་སྐྱོ་བའི་གནས་སྟངས་འདི་ག་རེ་ཟེར་ན་ད་ས་མཚམས་ལ་ལངས་ཐུབ་ཡོད་ནའང་ནང་ལོགས་འགྲོ་ཐུབ་གི་ཡོད་མ་རེད།

ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔའ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།